ད་རེས་ཏོ་རུ་ར་ཆེ་ཕམ་སྤུན་ཆ་དུས་ཚོད་ཀྱིས་རང་གི་དོན་དང་ལས་པའི་ཆེ་ག་ར་ལུ་ང་ཅིག་གི་སུང་གི་སྒོ་ལས་པའི་ཆེ་ག་ར་ལུ་བསླབས་ཡིན་འདི་སུང་ཅམ་ཅིག་མེན་པ་ལུ་ད་ང་ཅིག་གི་སུང་སུ་བསླབས་ད་ལུ་དང་ཕུ་དུང་ཕུ་སུ་བསླབས་ཡིན་མེན་ན་འདི་སུ་མེན་མེན་པ་ལུ་འདི་དོན་དང་ར་ང་ཅིག་མིག་གིས་ང་ཅིག་གི་སེམས་འདི་སྐྱོན་བཅོས་ཀྱིས་བཀུམ་དུས་ལུ་ང་ཅིག་བག་དུས་འཇོག་ད་ལུ་མནའ་མ་བསམ་མེད་གིས་ང་ཅིག་ཚུ་མནའ་མ་བསམ་མེད་གིས།

འདི་སུ་མེ་ང་ཅལ་ཆུ་ལུ། འདི་སུ་མེ་མེ་ཏོག་མ་དྲོ་མ་དྲོ་ཀན་ཆུའི་ང་ཆལ་ལུ་ནག་འདི་བའི་ཡུལ། ཤིང་འདི་ཆུ་མ་དྲོ་བའི་ང་ཆལ་ལུ་ནག་འདི་བའི་ཡུལ། ཆུ་འདི་ཆུ་མ་དྲོ་བའི་ང་ཆལ་ལུ་ནག་འདི་བའི་ཡུལ། རྡོ་འདི་ཆུ་མ་དྲོ་བའི་ང་ཆལ་ག་ར་ལུ་ནག་འདི་བའི་ཡུལ། ཏཱ་ཤི་ང་ཅལ་གི། ཛ། འདི་ཛམ་བུ་གླིང་འདི་ནི་ནག་ནག་ལུ། ང་ཅལ། ཛམ་བུ་གླིང་ནག་ལུ་ནག་མ་སེ་མེད་ཀི། ད་རེ་ནག་པ་སྟག་འདི་ཧོམ་ཟླ་ལུ། ད་རེ་མ་ཨིན་རྡི་ཡ་ལའི་སྒོ་བཙུགས་འདི་ཏའུ་རུ་ཆུ་བས་བྱིན། ག་ཏུ་ལུ་འདི་སུ་མེད་ཀི།

སྐུ་མདུན་ལུ་ཧ་ན་གིས་ག་ཅི་སུ་མི་ལབ་དི་ཡོད་ག་དི་གི་སྐུ་ལས་ང་ཅི་ཚོད་གི་ལས་ཤོད་པའི་ཧ་གོ་དི་བའི་ཡུས། ད་རེས་གི་ལས་རིམ་གི་ནང་ཞིང་ན་མ་སེ་མེད་གི་ཧ་ལི་དེ་སི་སི་གི་ལུ་ཇུ་ང་ཅི་ཚོད་གི་ཧ་གོ་དི་བའི་ཇོ་སུབ། དེ་ད་བེ་རུ་ར་ཤུ་ད་མ་ར་ང་ཅི་མེ་ལམ་ཤུ་གེ་ཙག་བེན་ཙོ་ཡུས་ཤུ་མ་ཤི་ག། ངེད་གི་སེམས་གི་ན་ནི་ལ་ར་ཀེན་ཅོ་ཆུ་ངེད་གི་སེམས་གི་ན་ནི་ལ་ར་ད་བུ་ར་སོན་བེ་ཞུ་དི་ཡོད་བི་གོ་ལེ་བེ། ང་ཅི་ལོས་དོ་རུ་ར་ང་ཅི་གི་མི་ཏོ་ཐོང་སུབ་དེ་སུ་མེ་རྣམ་ཅོ་གོ་སུབ་ཁ་ལབ་སུབ།

ཨེལ་ཀ་ནཱས་བྱིན་བརླབས་ཨིན། དེ་དེ་གི་སྟེང་ལས་ང་ཅིག་གིས་འདི་ག་དེ་ལས་བསྟན་འདི་བ་ཁོམ་མོ་བྱིན་བརླབས་རུ་བྱེད་ཅིང་ཤ་མེལ་དང་པོ་གི་ལེའུ་དང་པོ་ལས་དགོས་ཚུལ་མི་དེ་གི་དགེ་དགེ་ལས་ན་ཡས་ང་ཅིག་གིས་བཅུ་དགུ་བྱིན་ཞེས་ང་ཅིག་གིས་བཏགས་སོ། འདིའི་དགང་ལུ། ད་མ་ར་ང་ཅིག་གིས་བཏགས། འདི་ཨེལ་ཀ་ནཱས་ཀི་མི་འདི་ཁུ་གི་མུ་གི་མབ་གི་མི་ཨིན་མེ། འདི་ལས་ཨེལ་ཀ་ནཱས་ཀི་ཨམ་ཆུ་འདི་ག་ཨི་མོ་བྱིན་བརླབས་རུ་བྱེད་ཅིང་ཧ་ནཱས་བྱིན་བརླབས་ཨིན། དེ་ཧ་ནཱ་འདི་ཨུ་ཨུ་ས་ཨུ་ཨུ་ས་ཨུ་ཨུ་ས་ད་པུ་ར་ཨུ་འདི་བར་འདོད་པའི་མི། ཨུང་དི་ག་ཆི་བས་སོ་དེ་མོ་སི་ལབ་རོ་ཅོ་ཅིན་མོ་ཨ་མོ་རེམ་ཅིན་མེ་མོ་རེམ་སི་ལབ་རོ་ལབ་ད་ལུ་མོ་ཨ་ལུ་མི་བ་ལུ་དུས་མི་མི་ཅི་ཨི་མེ། ད་ཨ་ལུ་མི་བདའ་དུས་བདའ་ལུ། ད་ཧ་ན་དི་ཨེལ་ཀ་ན་གི་དི་ཧ་ན་ལུ་ས་ནི་ཐུ་ནི་ག་ཅེ་གུ་མུ་གི་ས་དི་ར་ཡུ་དེ་ར་བི་ཙི་མོ་ཨུང་དེ་ར་དེ་མེ་ག་ཅི་བས་སོ་ཨུང་མོ་སི་ལབ་རོ་ཅོ་ཅིན་མོ་ལུ་ཨ་ལུ་བྷི་བདའ་ཅེ་མི་ནི་དི་གི། ད་མོ་ཨ་ལུ་བྷི་བདའ་ཅེ་མི་བདའ་དུས་དི་བས་མུ་གི་ཀེ་ཅབ་དི་ཨུང་དུ།

འདི་ཨ་ལུ་འདི་ཀན་སྤྱོད་ཀྱི་འདི་བཟོ་མེད་ཀྱི་ཆགས་ལུས་བཞག་འདི་ན་ཟེར་མུ་གེ་རྨི་ལམ་སྟབས་བདེ་སོང་འདི་ཅམ་ཅི་སྨད་སྨད་དུ་རུ་ཨང་བཞི་ལྔ་དྲུག་རྣར་པ་བཏགས་འདི་ཇོ་ད་ལུ་མ་མནའ་མ་བསམ་མེད་ཀྱི་འབྲུག་སེར་ཚིག་གི་ཉེན་ཁ་ལས་ར་མོ་ལུ་མནའ་མ་བསམ་མེད་མནའ་མ་བསམ་མེད་ལས་གཞོམ་ཅི་ལུ་བསྟན་འདི་པད་མོ་མནའ་མ་བསམ་མེད་ཀྱི་ཟ་རུ་ཟ་འདི་ཡུལ་རུ་ར་མནའ་མ་བསམ་མེད་ཀྱི་ཁྱི་ཀོ་ཡབ་བཟོ་མེད་མོ་གི་ཧེ་མ་ལ་ཡ་མནོ་བསམ་བཏང་ཡིན། ད་མུ་མུ་གི་སྐུ་ལས་ཁ་བསླབ་འདི་བས་ག་གི་ཇོ་བསོ་ག་ཡི་ཇོ་མི་བསོ་སྨྲས་ན། ད་ཨམ་མོ་རེམ་སེ་བསླབ་ད་ལོ་ཁོང་ར་གི་ཕྱིན་ད་ལོ་སྐུ་སེམས་བསོད་བསྡུས་ནི་ཡིན། ཧེ་མ་ང་ཅིག་གི་ལས་ཇོ་བས་མནོ་བསམ་བཏང་འདི་ཏའོ་ད་ལོ། ཧེ་མ་ཟི་ནེ་ན་མི་འདི་ཇོ་ཟི་ནེ་སེ་བསླབ་ད་ལོ་ད་རེ་ན་བ་ཨིང་ལིས་ཁ་བསླབ་རུ་ཇོ་ཅིན་ལེ་པྲོ་སི་སེ་ང་ཅིག་བསླབ་ཡིན།

གཟིགས་ནས་ནང་མི་འདི་ཚོ་གི་ཕག་ཧོང་ཤིམ་དང་ལུ་འདི་ག་ལས་ཐུ་བག་འདི་བས་འདི་ཀི་མ་བཏང་འདི་བས་འབྱུང། འདི་ཚོ་མས་ཀི་མ་བཏང་འདི་བས་ཁོང་གི་ཟག་འདི་བས་འབྱུང། དོ་རུ་ར་དེ་བས་མ་ཏུབ་རོ་བས་ཅིན་ང་ཅིག་གི་གེར་ཅིག། མ་ཡང་ཅིག་པ་ང་ཅིག་སྒོ་ཅིག། སྒོ་ཅིག་གི་ནང་ན་རུ་འདི་ག་ལུ། མི་འདི་ནང་ན་ལུ་འདུང། གཟིགས་ནས་ནང་མི་འདི་ཚོ་ནང་ན་ལུ་འདུང་དེ་ཕྱི་ཁ་མ་པ་ལ་ཐེ་མི་སུབ། ཨོ་ནི་གཟུམ་ཅིག། ནས་འབྲུ་སི་སི་ནང་མི་ནས་འདི་ཚོས་ང་ཅིག་གི་ཕྱི་ཁ། རྟེན་འདི་པའི་ཞབས་པད་ཡིན། བདེ་རབ་པའི་ཚུལ་བཙལ་རུ། མཁན་ཆོས་ཀྱི་དམ་པའི་ཁུ་ཁྲག་གི་སྒོ་ལས་པའི། དེ་བཟོད་མེད་ཀྱི་དམ་པའི་གི། སེམས་ཀྱི་སྒོ་ལས་པའི། ང་ཆད་ད་ལྟ་བུ་ར་བཞུགས་འདི་ཡོད་པའི་སྒོ་ལས་པའི། མཁན་ཆོས་ཀྱི་ང་ཆད་ལོ་ན་མ་སེམས་མེད་ཀྱི། ལ་ལན་ཐབས་དེ་ཡུལ་སེ་བཞུགས་ནི་ཨིན། འདི་བཟོད་མེད། བྱམས་དང་སྤུན་སེམས་འདི་ཚུ། ཨ་ལུ་ཨ་མོ་རེམ་ར་བེ་རུ་ར། འདི་བཟོད་མེད་ཀྱི་ཨ་ཡིག་ཨ་ཕ་མི་རུ་ར་ཨ་ལུ་འདི་ཚུ་ན་མ་སེམས་མེད་ཀྱི། ཁམས་ལུ་སེ་སྲིད་པའི་ཡུལ་ཡིག་འདི་བེ་རུ་ར།

ང་ཅག་རང་གི་ཨ་ལུ་དུ་ཆུ་ལུ་བག་ཏུ་བྱེད་མི་ཨི་མོ་འདི་སུ་མེད་འདི་ཨ་ལུ་དུ་ཆུ་གས་མ། ངའི་ཨ་ཡེ་ཨ་ཕ་ཡ་བག་ཆེན་ང་ཨ་ལུ་གོ་ལག་ནེམ་ཅིག་གས་ནི་གི་དོན་ལུ་དུ་རུ་ཅིག་གནང་འདི་ལ་ང་གི་ཉོག་འདི་བག་ང་གན་སུ་བས་མནོ་སམ་མ་འདྲ་བོ་ཅིག་བཏང་འདི་བས་དུང་མེད་ན། ཨང་ནི་སུ་མེད་མནོ་སམ་མ་འདྲ་བོ་ཅིག་བཏང་འདི་དེབ་ད་ལུ་འདི་ཨ་ལུ་དུ་ཆུ་ལ་ང་ཅག་གི་གོ་ལག་དུ་ཆུ་ལས་གཞོམ་ཅིག་གན་འདི་བས་གན་གོ་ཟེར་ལབ་འདི་བས་འདི་ཁ་གི་ལབ་ལབ་མ་མ་ལུ་ང་ཅག་གི་ལ་བ་གི། དུ་ཏུ་རུ་ཀའི་ཉོ་ཤིམ་ད་ལུ་ལོག་དེ་དེ་ཨ་ལུ་ཙི་ལུ་ཁེར་འདི་ཅི་འགོ་པས། དེ་ལས་པའི་ཆམ་ཅི་ཁེན་ཆུ་ཡི་ང་ཅི་གི་ལ་ལན་གི་ང་ཅི་གི་ལ་བག་ཏེ་གི་བེ་དོ་ག་སེམས་ན་ན་ལུ་ག་ཅི་ཟུམ་ནོ་དུ་ཡོ་ག་དེ་གི་ནང་ཤིང་ད་བུ་ར་དེ་ཟུམ་མེ་ལ་ལན་ཐབ་དེ་ཇོག་རུ་ཆུ་བས་ཆིན་ང་ཅི་ཚོད་ན་མ་སེམས་མེ་གི་ག་དུ་ཧི་ནི་མོ། ད་དུ་ན་སཱ་ཛམ་ལུ་ན་ལུ་ང་ཅེ་གི་ཐོ་རུ་ར་ཚོ་ཨིན་ད་ཨང་ནི་ཛུ་མེ་ང་ཅེ་ཐོ་རི་ཛུ་དུས་དོ་ཟུ་མེ་ར་ང་ཅེ་ད་རེ་ན་སཱ་ཛམ་ལུ་ན་ལུ་དུག་དུས་ང་ཅེ་ག་ར་གི་བེ་སུབ་སེ་ལ་བི་ལུ་ཇུ་ང་ཅེ་ཚོས་གི་ཧ་གོ་དི་བེ་ཡུ་དི་ཟུ་མེ། ཅེ་ཉེན་སེ་མི་ཇམ་ད་བེ་ཚིམ་དུས་ཚོ་ནམ་ཅི་ར་བེ་རུ་ཆོས་གི་ལ་ལན་ཐབ་དི་བེ་ཇོ་བུ་རུ་ཆི་བེ་ཆིན།

སེམས་བ་ར་ཞུགས་དུ་ཡུས་སེ་ལ་བ་ད་ཏིན་དུ་བའི་ཆ་ར་སེམས་ཀྱི་ན་ན་ལེ་ར་ཀན་ཆུ་ད་བུ་ར་ད་བུ་ར་ཞུགས་དུ་ཡུས་སེ་ལ་བ་ད་ཏིན་དུ་བའི་ལ་ལན་ཐབ་བོམ་རུ་ཅི་བ་ཅིན་ཀན་ཆུ་གི་ཆེ་ག་ར་ལུ་ཅི་ལ་བོམ་ནང་བ་སེ་ཞུ་ནི་ཨིན་ད་རེ་གི་ལས་རིམ་གི་ནང་ཞིང་ཆེ་གཉན་སེ་མི་ཆམ་ད་པིན་སེམས་དུ་ཚུལ་གི་ན་མ་སེ་མེ་གི་གྲུ་བ་ལ་ཆམ་དི་གི་དོ་དོ་སུན་སེ་དི་ཀན་ཆུ་ཀ་དི་ཆེ་གི་སེམས་ཁ་ལུ་བཞག་དི་བའི་ན་དི་གི་ལན་དི་ཆེ་ག་ར་ལུ་ཕུན་ནི་ཨིན།